རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཨི་རན་ལ་ངོ་རྒོལ་དང་ཉེས་ཆད་བཅད་ནས་ལན་པ་སློག་གི་ཡོད་པའི་གནས་ཚུལ་ཁག་ཅིག་ངོ་སྤྲོད་བྱེད་ཀྱི་ཡིན། ད་གནས་ཚུལ་དང་པོ་དེ་འདས་པའི་ཟླ་བ་གསུམ་གྱི་རིང་དུ་ཨི་རན་རྒྱལ་ཡོངས་ཨ་ནི་མི་མང་གི་ངོ་རྒོལ་ཤུགས་ཆེན་པོ་བྱས་རྗེས་ཨི་རན་གཞུང་གིས་མི་མང་པོ་ཞིག་འཛིན་བཟུང་བྱས། འཛིན་བཟུང་བྱས་པའི་ནང་གི་ཁག་ཅིག་ཨ་ནི་སྲོག་ཁྲིམས་བཅད་ཡོད་པ་རེད་སྲོག་ཁྲིམས་བཅད་པའི་ནང་གི་ཨ་ནི་མི་གཉིས་དེ་ད་ལྟ་ད་བསད་ཚར་བའི་དེ་འདྲ་གནས་ཚུལ་ཐོན་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་མོ་དེ་མཉམ་འབྲེལ་གསར་ཁང་གི་གནས་ཚུལ་སྤེལ་བ་ལྟར་ན། ལོ་ཉི་ཤུ་རྩ་གསུམ་ལ་སོན་པའི་ཨི་རན་གྱི་ངོ་རྒོལ་བྱེད་མཁན་ར་བྷ་ནར་ཟེར་བ་དེ་ནི་སྐེ་བསྡམས་ནས་ཁོ་རང་བསད་པ་རེད། ཁོ་རང་སྐེ་བསྡམས་པའི་སྲོག་ཁྲིམས་ལག་ལེན་བསྟར་བའི་སྐབས་ཨ་ནི་མང་ཚོགས་ལ་ལྟ་ག་བཅུག་དེ་འདྲ་བྱས་པ་རེད། དེ་ནས་ར་བྷ་ནར་ཟེར་བ་འདི་ནག་ཉེས་དེ་ག་རེ་བྱས་ར་ནག་ཉེས་ག་རེ་བཙུགས་འདུག་ཟེར་ན། ཁོ་རང་གི་ནི་ཨི་རན་གྱི་བདེ་འཇགས་ཉེན་རྟོག་པ་གཉིས་དྲག་ཆས་ཉེན་རྟོག་པ་གཉིས་གྲི་བཙུགས་ནས་ནི་རྦད་དེ

ཅིག་ངོས་ལེན་བྱས་པ་རེད་ཟེར་བ་དེ་མནར་གཅོད་ཁོ་རང་བཏང་བྱས་ན་ཟུག་ར་ཨ་ནི་བརྡུང་རྡེག་དེ་མ་བཟོད་པ་ནི་ངས་རྦད་དེ་ཉེན་རྟོག་པ་གྲི་བཙུགས་པ་ཡིན་དེ་འདྲ་ངོས་ལེན་བྱས་དེ་འདྲ་བྱས་ཞུ་དེ་འདྲ་གནས་ཚུལ་ཐོན་འདུག་ཡིན་ན་ཁོ་རང་གིས་རྦད་དེ་གྲི་བཙུགས་པ་དེ་ཚོ་ངས་མཐོང་སོང་ཟེར་དེ་འདྲ་དཔང་པོ་ར་དེ་འདྲ་རྩ་བ་ཉིད་ནས་གཅིག་རང་ཡོད་ས་མ་རེད། ཁོ་རང་ཨ་ནི་ངོ་རྒོལ་བྱས་ཚར་བའི་རྗེས་ལ་ཕྱི་རྒྱལ་བྲོས་འགྲོ་ཐབས་བྱས་པའི་སྐབས་དེ་ནི་ཨི་རན་གྱི་ཉེན་རྟོག་པས་འཛིན་བཟུང་བྱས་པའི་དེ་འདྲ་གནས་ཚུལ་ཅིག་ཐོན་འདུག་ཡང་དེའི་སྔོན་དེ་ཨ་ནི་ཡང་ལོ་ཉི་ཤུ་རྩ་གསུམ་ལ་སོན་པའི་ཨི་རན་གྱི་ངོ་རྒོལ་བྱེད་མཁན་ཤར་ཁ་རི་ཟེར་བ་གཅིག་ཨ་ནི་ཡང་ཨི་རན་གཞུང་གིས་འཛིན་བཟུང་བྱས་པའི་རྗེས་ལ་སྲོག་ཁྲིམས་བཅད་ནས་སྐེ་བསྡམས་ནས་ཡང་བསད་པ་དེ་རེད། ཁོ་རང་གི་ནག་ཉེས་དེ་ཨི་རན་གཞུང་གིས་ག་རེ་བཙུགས་འདུག་ཟེར་ན་ཁོ་རང་གིས་སྲང་ལམ་བཀག་བྱས་ནས་ཉེན་རྟོག་པ་དེ་ཚོར་ལམ་བཀག་པ་རེད། ད་ག་ནང་བཞིན་གྱི་བདེ་འཇགས་ཉེན་རྟོག་པ་གཅིག་གཅིག་གི་སྟེང་གྲི་འཕྱར་ནས་འཛིངས་པ་རེད་ཟེར་དེ་འདྲ་བའི་ནག་ཉེས་བཙུགས་འདུག་ཁོ་རང་གི་ནག་ཉེས་ཡང་ད་ག་ནང་བཞིན་རེད་ཅེས་དཀོན་མཆོག་གིས་རྦད་དེ་རྐྱེན་འགུག་གི

ཨི་རན་གྱི་གསར་འགྱུར་ལས་ཁུངས་ཁག་ནས་མ་གཏོགས་རྩ་བ་ཉིད་ནས་གོ་མ་སོང། ཁོ་རང་གི་ཕུང་པོ་དེ་ང་ཚོར་རྩིས་སྤྲད་དུས་ཡང་ནི་ཅིག་ད་གསར་འགྱུར་ལས་ཁུངས་ཁག་གི་དེར་མ་གཏོགས་སྔོན་ན་ཅིག་ཐུག་ཡ་ར་དེ་འདྲ་གོ་སྐབས་ཅིག་བྱུང་མ་སོང་ཟེར་གི་འདུག་ད་ཁོང་ཚོས་སྐད་ཆ་བཤད་སྟངས་བལྟས་ན། མི་གཞན་པ་ཅིག་བསད་པ་དེ་ད་དེ་དེའི་གཞུག་ལ་མི་ཅིག་བསད་པ་དེ་ར་གཅིག་པ་གཅིག་རྐྱང་ཅིག་ཁྲིམས་རྩོད་པ་ར་དེ་འདྲ་ཐུག་ཡ་ར་དེ་འདྲ་གོ་སྐབས་རྩ་བ་ཉིད་ནས་བྱུང་ཡོད་ས་མ་རེད་འདུག་ཅིག་ད་ད་ལྟ་བར་དུ་ཨི་རན་གཞུང་གིས་ངོ་རྒོལ་བྱེད་མཁན་མི་གཉིས་བསད་ཚར་འདུག། ད་དེ་ནས་གནས་ཚུལ་གཉིས་པ་དེ་ལ་ད་ལྟ་ཅིག་ད་ལོ་ད་ཕྱི་ཟླ་དགུ་པ་ནས་ད་ལྟ་བར་དུ་ཨ་ནི་མཚམས་ཆད་ཀྱི་མེད་པའི་ཨི་རན་རྒྱལ་ཡོངས་ཀྱི་ངོ་རྒོལ་དེ་ག་འདྲ་བྱས་ནས་བྱུང་བ་ཡིན་མིན་དེའི་རྒྱབ་ལྗོངས་དེ་ཅིག་ཤེས་ན་ནི་མི་ཚང་མས་གནས་ཚུལ་ཚང་མ་ཅིག་གོ་རྟོགས་ཐུབ་པ་དེ་ཕན་ཐོགས་ཀྱི་རེད་བསམ་གྱི་འདུག་ད་ལོའི་ཕྱི་ཟླ་དགུ་པའི་ཚེས་བཅུ་གསུམ་གྱི་ཉིན་མོ་དེ་ཨི་རན་གྱི་བྱང་ཕྱོགས་ཀྱི་ནི་མི་རིགས་དེ་ཀུར་དི་མི་རིགས་ཟེར་ཡ་དེ་ཡིན་པའི་དེ་འདྲ་གྱི་བུ་མོ་ན་གཞོན་མ་ལོ་ཉི་ཤུ་རྩ་གཉིས་ལ་སོན་པ

ད་གང་ལྟར་ཀྱང་ལོ་ཉི་ཤུ་རྩ་གཉིས་སོན་པའི་མ་ས་ཨ་མི་ནི་ཟེར་ཡག་འདི་ཉེན་རྟོག་པས་ཀུན་སྤྱོད་ཉེན་རྟོག་པའི་བཀག་ཉར་འོག་ནས་ཤི་བ་འདི་ལ་བརྟེན་ནས་སྤྱི་ཟླ་དགུ་བའི་ཚེས་བཅུ་དྲུག་ནས་ད་ད་ལྟ་མཚམས་ཆད་ཀྱི་མ་ཨི་རན་རྒྱལ་ཡོངས་བ་དང་བུད་མེད་དེ་ནས་ན་གཞོན་སྐྱ་སེར་གཉིས་ཀས་པེ་ཏི་ད་ཨ་ཡ་ཏོ་ལ་ཨ་ལི་ཧོ་མེ་ནེ་ཡིས་འགོ་ཁྲིད་པའི་ཨི་རན་གྱི་ཆོས་སྲིད་ཟུང་འབྲེལ་གྱི་གཞུང་དེ་ངོ་རྒོལ་བྱས་ནས་ད་ད་ལྟ་བར་དུ་བས་མཚམས་ཆད་ཀྱི་མེད་པའི་ཨ་ནི་འདི་འདྲ་ངོ་རྒོལ་ཆེན་པོ་འདི་ལངས་པ་རེད། ངོ་རྒོལ་ཆེན་པོ་ལངས་པའི་སྐབས་དེར་ད་ཨི་རན་གྱི་དྲག་ཆས་ཉེན་རྟོག་པ་དང་ཀུན་སྤྱོད་ཉེན་རྟོག་པ། ད་ཅིག་བདེ་འཇགས་སྲུང་སྐྱོབ་ཀྱི་དཔུང་སྡེ་ཡོད་མཁན་ཚང་མ་གིས་ཨི་རན་རྒྱལ་ཡོངས་བར་དྲག་གནོན་བྱས་ནས་ཨི་རན་གྱི་སྤྱི་ཟླ་དགུ་བའི་ཟླ་མཇུག་ནས་ཅིག་ད་ལྟ་བར་དུ་ད་ཨི་རན་རྒྱལ་ཡོངས་ཀྱི་གྲོང་ཁྱེར་ལྔ་བཅུ་ཐམ་པ་བས་དེ་ལྟར་བཀག་སྡོམ་བྱས་ད་ཅིག་མི་ཚང་མ་ཡར་མར་འགྲོ་མི་ཆོག་པ་དེ་འདྲ་ཀྱི་དྲག་གནོན་བྱས་ཡོད་དེ་འདྲ་གནས་ཚུལ་ཐོན་འདུག། ད་ཕྱི་རྒྱལ་ན་ཡོད་པའི་ཨི་རན་གྱི་ནི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གི་ནི་ལས་འགུལ་བ་དེ་ཚོ་གིས་ཟེར་བ་ཡིན་ན་ཨི་རན་གཞུང་གིས་ནི་མི་གཉིས་བསད་པ་གཅིག་པོ་མ་རེད་ད་ད་སྔར་ཕན་ཆད་ལ་བལ་དུ་ལྐོག་ཏུ་ཁྲིམས་བཤེར་བྱས་ནས་ཡོངས་གྲགས་མེད་པར་ཁྲིམས་བཤེར་བྱས་ནས་མི་བཅུ་ཕྲག་གཅིག་ལྷག་བལ་དུ་བསད་ཚར་འདུག་ཟེར་དེ་འདྲ་གི་བལ་དུ་གནས་ཚུལ་སྤེལ་འདུག་ཨི་རན་གཞུང་གིས་ཁྱབ་བསྒྲགས་བྱས་པའི་དེའི་ནང་ལ་ནི་མི་ལྔ་ལ་ནི་ངོ་རྒོལ་ལས་འགུལ་ནང་ཞུགས་པ་དེ་ལ་མི་ལྔ་ལ་སྲོག་ཁྲིམས་བཅད་ཡོད་ཁོང་ཚོ་རིམ་པས་བཅད་ནས་ནི་སྲོག་ཁྲིམས་བཅད་ནས་གསོད་ཀྱི་ཡིན་ཟེར་དེ་འདྲ་ཁྱབ་བསྒྲགས་བྱས་ཡོད་རེད་ད། ད་ལྟ་ཨ་ནི་མི་གཉིས་བསད་ཚར་བ་རེད་ད་གསུམ་དེ་ལྷག་བསྡད་ཡོད་རེད། ད་ལྟའི་ངོ་རྒོལ་གི་ནང་ད་ཅིའི་ཉེན་རྟོག་པ་གིས་རྡུང་རྡེག་བཏང་བ་དང་ཉེན་རྟོག་པ་དང་རྒོལ་འཛིང་བྱས་འདི་འདྲ་བྱས་ནས། ཟླ་བ་གསུམ་གི་རིང་ཨི་རན་པ་བཞི་བརྒྱ་བརྒྱད་ཅུ་གྱ་བརྒྱད་ཨ་ནི་ད་ཅིའི་ངོ་རྒོལ་གི་ནང་བསད་པ་དེ་འདྲ་བྱུང་ཡོད་རེད། དེ་ག་ནང་བཞིན་གྱི་ཅིག་ཨི་རན་གཞུང་གིས་ད་ལྟའི་བར་དུ་བཀག་ཉར་དང་འཛིན་བཟུང་བྱས་པ་འདི་མི་གཅིག་ཁྲི་བརྒྱད་སྟོང་ཉིས་བརྒྱ་ལྷག་འདུག་ཟེར་གྱི་འདུག་ད་དེ་ནས་རྒྱལ་སྤྱིའི་ཉེས་ཡངས་ཚོགས་པས་ཨི་རན་གྱི་ཉེན་རྟོག་པའི་ཡིག་ཆ་ཅིག་བསྒྲགས་པ་དེ་ལ་བལྟས་ན་ཨི་རན་གྱི་ཉེན་རྟོག་པའི་སྤྱི་ཁྱབ་བཀོད་འདོམས་པ་གིས་ད་ང་ཚོས་མི་དང་པོ་གཅིག་བསད་ཚར་བ་རེད་ད་ད་ལྟ་སྲོག་ཁྲིམས་བཅད་ཡོད་པ་ཚང་མ་མགྱོགས་པོ་བྱས་ནས་སྲོག་ཁྲིམས་དེ་ལག་ལེན་བསྟར་དགོས་ཀྱི་འདུག་ཟེར་དེ་འདྲ་འཁོད་འདུག་ཨི་རན་གཞུང་གིས་དཔེ་དེབ་འདི་དག་གཞུང་ལ་ངོ་རྒོལ་བྱེད་མཁན་དེ་དག་ཚོ་ཅིག་ཁྲིམས་རྩོད་པ་ཡོད་པ་དང་བདེན་དཔང་དཔེ་དེབ་ཁྲིམས་སར་སྐྱེལ་ཡོད་ས་འདི་འདྲ་གི་ཁྲིམས་བཤེར་དྲང་པོ་ཅིག་མེད་པ

དེ་ཚོ་ཨ་ནི་ད་ཅིག་པའི་དུས་ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་འདི་ཞེན་པ་ལོག་པ་ཨ་ནི་ཨི་རན་ན་རྩ་བ་ཉིད་ནས་ཀྱི་དགའ་མོས་མེད་པ་དེ་འདྲ་ཆགས་ཡོད་པས་དེ་འདྲ་གནས་ཚུལ་ཅིག་ཐོན་གྱི་འདུག།

ཨ་རི་དང་ཨི་རན་གྱི་རྐང་རྩེད་སྤོ་ལོའི་རུ་ཁག་གི་འགྲན་བསྡུར་བྱེད་པའི་ཉིན་མོ་དེ་ཨ་རིས་ཐོབ་པ་རེད་ཨ་རིས་ཐོབ་པ་དེ་ལ་ཨི་རན་རྒྱལ་ཁབ་ཕྱི་ནང་གཉིས་ཆ་ན་ཨ་རིས་ཐོབ་པ་དེ་རྦད་དེ་དགའ་བསུ་ཞུས་ཨེ་ནས་དགའ་བསུ་ཞུ་བའི་ཞུ་དགོས་དོན་དེ་ཨི་རན་གཞུང་ལ་རྦད་དེ་ངོ་རྒོལ་བྱེད་པའི་རྣམ་པ་དེ་མཚོན་ཐུབ་པ་དེ་འདྲ་ཅིག། ལྷག་པར་དུ་ཨི་རན་གྱི་ན་གཞོན་གཅིག་གིས་ཨི་རན་ཕམ་པ་དང་ཨ་མི་རི་ཁའི་རུ་ཁག་གིས་རྒྱལ་ཁ་ཐོབ་པ་འདི་ལ་དགའ་བསུ་ཞུས་ནས་ཨེ་ནས་ཨི་རན་གྱི་ཉེན་རྟོག་པས་མི་དེ་མེ་མདའ་བརྒྱབ་པས་བསད་པའི་དེ་འདྲ་གནས་ཚུལ་ཐོན་འདུག། ད་ག་ནང་བཞིན་གྱི་གནས་ཚུལ་གལ་ཆེན་པོ་གཅིག་ལ་ད་ལྟའི་ཨི་རན་གྱི་ཆོས་སྲིད་གཉིས་ཀྱི་མགོ་ཁྲིད་ཆེས་མཐོའི་མགོ་ཁྲིད་ཨ་ཡ་ཏོ་ལ་ཨ་ལི་ཧོ་མེ་ནི་གྱི་ཚ་མོ་གི་ཨ་ནི་དངོས་སུ་བེད་དུ་དྲ་ལམ་མ་ཐོན་ནས་ནི། ད་འཛམ་གླིང་གི་ནི། གྱི་མང་གཙོ་དང་རང་དབང་ལ་དགའ་བ་དང་ཨ་ནི། གྱི་འགྲོ་བ་མིའི་ཐོབ་ཐང་བརྩི་འཇོག་ཅན་རྒྱལ་ཁབ་ཚང་མས་ཨི་རན་ལ་ཨ་ནི། ཕྱི་འབྲེལ་དེ་གཅོད་རོགས་ཀྱིས། ཨི་རན་ནང་དཔེ་དེ་ཅིག་གཞུང་ཚབ་བཙུགས་ཡོད་པ་ཚང་མ་ཕྱིར་འཐེན་བྱེད་རོགས་ཀྱིས། སོ་སོའི་རྒྱལ་ཁབ་ནང་ཨི་རན་གྱི་གཞུང་ཚབ་པ་ཡོད་པ་ཚང་མ། ཕྱིར་ཕུད་བྱེད་རོགས་ཀྱིས། ཨི་རན་གཞུང་གིས་མི་མང་དམར་གསོད་བྱེད་ཀྱི་ཡོད་པ་དང་མི་མང་དྲག་གནོན་བྱེད་ཀྱི་ཡོད་པ་འདི་ལ་དཔེ་དེ་ངོ་རྒོལ་གྱི་རྣམ་འགྱུར་ཅིག་བསྟན་རོགས་ཀྱིས། དངོས་སུ་ཐོན་བྱས་དཔེ་དེ་འབོད་སྐུལ་དེ་འདྲ་བྱས་ནས་ཨི་རན་གཞུང་ལ་ངོ་རྒོལ་བྱས་ཡོད་པ་རེད། དེ་ལ་བརྟེན་ནས་ད་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་གི་ཉིན་མོ། ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ཨ་ཡ་ཏུ་ལ་ཨ་ལི་ཧོ་མེ་ནི་གི་ཚ་མོ་དེ་ལོ་བཅོ་ལྔ་གི་ཁྲིམས་ཐག་བཅད། ཐ་མ་ཨེ་ནི་ལོ་བཅོ་ལྔ་དེ་ལོ་གསུམ་ལ་ཉུང་དུ་བཏང་ནས་ཨེ་ནི་ཅི་གི་ད་བཙོན་འཇུག་གི་ལོ་གསུམ་གི་ཁྲིམས་ཐག་བཅད་པ་དེ་འདྲ་གནས་ཚུལ་ཐོན་འདུག་ད་ག་ནང་བཞིན་གི་ཨི་རན་གི་དཔེ་དེ་བུད་མེད་གློག་བརྙན་འཁྲབ་མཁན་སྐད་གྲགས་ཅན་དེ་འདྲ་འགའ་ཤས་སོ་སོའི་མགོ་བོ་དཔེ་དེ་སྐྲ་དེ་མགོ་རས་མ་གྱོན་ནས་དཔར་རྒྱབ་ཀྱི་རེད་དྲ་ལམ་མ་བཀྲམ་ངོ་རྒོལ་གི་རྣམ་འགྱུར་བསྟན། ད་ག་ནང་བཞིན་གི་ཡང་གཅིག་དྲ་ལམ་མ་དཔེ་དེ་ཨི་རན་གཞུང་ལ་སྐྱོན་བརྗོད་གི་མཆན་དེ་འདྲ་བྲིས་ནས་ཡང་གནས་ཚུལ་མང་པོ་ཅིག་ཐོན་འདུག། ད་དེང་སང་འཛམ་གླིང་རྒྱལ་ཁབ་མང་པོ་ཅིག་གི་ཨ་ནི་སྲོག་ཁྲིམས་གཅོད་ནས་མི་གསོད་ཀི་ཡོད་བའི་ཁྲིམས་དེ་འབད་དུ་མེད་པར་བཏང་སྲོག་ཁྲིམས་གཅོད་ཀི་ཡོད་མ་རེད། ད་ག་ནང་བཞིན་གི་ཅིག་སྲོག་ཁྲིམས་ལག་ལེན་བསྟར་ནས་མི་གསོད་ཀི་ཡོད་བ་འདི་འདྲ་རྒྱལ་ཁབ་མང་པོ་རེད། ཡིན་ན་ར་དངོས་སུ་འབད་དུ་ད་བཙོན་པ་དེ་འདྲ་སྲོག་ཁྲིམས་བཅད་ནས་གསོད་ཀི་ཡོད་བ་དེ་ཧ་ཅང་ཉུང་ཉུང་རེད། ད་རྒྱ་ནག་ཅིག་དེ་ནས་ཨི་རན། ད་འདི་ཟོ་རྒྱལ་ཁབ་ཉུང་ཤས་ཅིག་བྱང་ཀོ་རི་ཡ་འདི་ཟོ་འབད་དུ་ད་མང་ཤོས་གསོད་ཀི་ཡོད་བ་དེ་འདྲ་རྒྱལ་ཁབ་དེ་ཟོ་རེད། ད་ལྟ་འདི་ནོར་ཝེ་རྒྱལ་ས་ཨོ་སོ་ལོ་ཡོད་པའི་ཨ་ནི་ཨི་རན་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་གི་གནས་ཚུལ་སྤེལ་བ་ལྟར་ན། ཨ་ནི་ཉིས་སྟོང་ཉི་ཤུ་རྩ་གཅིག་འདི་ད་ལྟ་བར་དུ་ཨ་ནི་ཨི་རན་གཞུང་གི་བཙོན་པ་གྲངས་ལྔ་བརྒྱ་ཐམ་པ་ཨ་ནི་བསད་ཚར་འདུག་ད་ཨི་རན་གཞུང་གི་ཅིག་བཙོན་པ་མང་པོ་ཅིག་པེ་ཏུ་སྲོག་ཁྲིམས་བཅད་ནས་མི་གསོད་ཀི་ཡོད་པ་འདི་ཟོ་ཅིག་ད་རྒྱལ་སྤྱིའི་སྒྲིག་འཛུགས་ཁག་དང་དེ་ནས་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དེ་ནས་སྲིད་གཞུང་ཁག་དེ་འདྲ་གཅིག་འགོག་མ་ཐུབ་ན